རི་མཐོན་པོ་ནས་རི་མཐོ་ཤོས་སྒང་ལ་ཡར་སོང་ནས་ཅིག་བལྟས་ཡོང་དུས་ནི་གཞན་དག་གང་ག་རི་ཆུང་བ་དེ་ཚོ་མར་ས་ལ་འབྱར་བསྡད་པའི་བཟོ་འདྲ་ཅིག་མར་གསུམ་གསུམ་ལ་ཡོང་གི་འདུག་བ་ཨོ་དེ་འདྲའི་འདྲ་པོ་ཅིག་མཐོང་གི་ཡོད་ས་རེད་སོ་སོ་ང་རྒྱལ་ལངས་ཡོང་དུས་གང་ལ་གཞན་དག་གང་ག་པའི་བ་མ་ཤོམ་ཤོམ་ལ་ཅིག་གཞན་མ་ཤོམ་ཤོམ་པ་བྱས་པ་བཞིན་རང་ཉིད་མཆོག་ཏུ་འཛིན་ཅིང་གཞན་ཕ་རོལ་པོ་དམའ་བར་བཟུང་ནས་སེམས་ཁེངས་པ་སྟེ་མཐོ་བའི་རྣམ་པ་ཅན་དུ་འཇུག་པའོ། འདི་ནི་དམིགས་ཡུལ་རྒྱུ་མཚན་ཅུང་ཟད་ལས་མི་དགོས་པར་སྐྱེ་ཟེར་ང་རྒྱལ་ཟེར་ཡ་དེ་ལ་རྒྱུ་མཚན་ཆེན་པོ་གེ་དགོས་ཀྱི་ཡོད་མ་རེད་དེ་ཟེར་གཅིག་གིས་དེ་ནས་སོ་སོར་ང་རྒྱལ་ཆགས་ནས་ཡིན། བཀའ་གདམས་གོང་མའི་གསུང་ལས་ཅི་དཔྱིད་ཀྱི་དུས་སུ་རི་མགོ་གང་མཐོ་བ་ནས་སྔོ་འཕྱུར་གྱིས་འོང་ངམ་གསུངས་རེད། དཔྱིད་ཀའི་དུས་ལ་རེད་པ་ད། ཨ་ནི་རི་མགོ་ཡར་མཐོ་ས་ནས་དང་པོ་སྔོ་སྔོན་པོ་ཡོང་གི་འདུག་བས། ཡང་ན་དེ་ནས་གཤོང་བུ་གང་དམའ་བ་ནས་འོང་ལྟོས་གསུངས། ཡང་མིན་ན་གཤོང་གཤོང་ག་པར་ཡོད་ས་ནས་ཡང་སྔོ་འཕྱུར་ཡོང་གི་འདུག་ཨོ་ཟེར། དེ་ཅི་འདི་གང་ན་གཤོང་གཤོང་ནས་ཡོང་གོ་ར་བ་ད་ཅི་ག། དགུན་ཁ་པའི་གནམ་གྲང་མོ་ཆགས་ར་བ་ད། རྩྭ་དང་རྩི་ཤིང་ནགས་ཚལ་གང་ག་བ་ལོ་མ་དེ་ཚོ་མེད་པ་ཅི་རྩྭ་དེ་ཚོ་སྐམ་ཆགས་ཡོང་ར་བ་ད་ད་ཅི་ག་ཡ་ཤ་དྲོད་སླེབས་ཡོང་ག་ན་ཨ་ནི་སྔོ་འཕྱུར་བྱས་ཏེ་དང་པོ་ག་ནས་ཡོང་གི་འདུག་གཤོང་གཤོང་ཡོད་ས་ནས་ཡོང་གི་ཡོད་རེད། གཤོང་གཤོང་ཡོད་ས་ཅིག་རླན་ཡོད་ས་ཆུ་ཡོད་ས་ཨོ་དེ། མ་གཏོགས་གོང་གོང་ཡོད་ས་དེ་ནས་ཡོང་གི་ཡོད་མ་རེད། གསུངས་པ་དང། གཤོང་བུ་གང་དམའ་བ་ནས་འོང་ལྟོས་གསུངས་པ་དང། ང་རྒྱལ་གྱི་སྒང་བུ་ལ་ཡོན་ཏན་གྱི་ཆུ་མི་འགྲུབ་གསུངས་པ་ལྟར་ང་རྒྱལ་ཡོད་པ་ལ་ཡོན་ཏན་གང་ཡང་སྐྱེ་དཀའ་ཞིང། བླ་མས་ཆོས་གསུངས་ཀྱང་ང་རྒྱལ་ཆེན་པོ་ཡོད་པའི་མི་དེ་ལ་ཕན་མི་ཐོགས། འོ་ད་བླ་མ་གིས་བི་གའི་ཆོས་ག་ཚོད་གསུངས་པ་ཡིན་ནའི་ང་རྒྱལ་བི་གའི་ཁེངས་པ་འདྲ་པོ་ང་རྒྱལ་ཆེན་པོ་ཡོད་མཁན་ཚོ་ལ།

ཨ་ནི་ཛུ་ཁོ་རང་རྣམས་ལ་སོང་ཤ་ཡ་ཅིག་བོ་པི་ཀའི་གྲངས་ཀ་རྒྱབ་རི་རྒྱབ་ཚད་རེ་ཅིག་རེ་བ་ད། ཁྲིག་མ་བཏང་རི་བཏང་ཚད་ཅིག་ཁོ་རེ་བ་ད། ཅི་རྫོགས་ཡ་མེད་པ་ཅིག་གང་ཅི་སོ་སོ་གིས་མི་ཤེས་ཡ་མང་པོ་ཅིག་ད་སླེབས་ཡོང་གི་རེད་མི་ཤེས་ཡ་མང་པོ་ཅིག། མི་ཤེས་ཡ་མང་པོ་ཅིག་སླེབས་ཡོང་དུས་གང་ལ་ཨ་ནི་རང་ཤུགས་ཀྱིས་དེ་ནས་མར་སོ་སོ་མ་གཟབ་ད་རེ་བ་ཆགས་འགྲོ་གི་རེད་རེ་བ་ད། ཆགས་ནས། མི་ཤེས་དེ་ནི་བསམ་བློ་གཏན་དུ་མ་བཏང་བྱས་སོ་སོས་ཧ་གོ་ཡ་ཤ་སྟག་ཅིག་བསམ་བློ་བཏང་དུས་དུས་རང་ད་དགའ་ཆེན་པི་པི་ཧ་གོ་གི་ཡོད་བསམ་བསམ་ཅིག་རེ་བ་ད་ཡར་མཐོ་མཐོ་རེ་རེ་འགྲོ་ཁ་བྱེད་རེ་བ་ད། དེ་ནས་མི་ཤེས་དེ་གཅིག་སླེབས་གཉིས་སླེབས་རེ་དེ་མར་ཞུམ་འགྲོ་རེ་བ་ད། ད་ཅིག་བྱས་ན་མི་ཤེས་ཡ་ཁ་ཐུག་ནས་གཅིག་གཅིག་གིས་དྲི་བ་རེ་བཏང་མ་ཡོང་ཡ་བསམ་རེ་བ་ད་ཨང་ཏེ། ད་ནི་བཟོ་ལྟ་ཤོ་ཡ་ཅི་ཟེར་གྱི་རོ་དེ་རེད། མི་ཤེས་ཡ་དེ་རྫག་ཏོ་ཡོད་རོ་ད་ཡིན་ནའི་དེ་སོ་སོས་ཧ་གོ་གི་ཡོད་མ་རེད་མི་ཤེས་ཡ་དེ་དྲན་གྱི་ཡོད་མ་རེད་ཡུ་འོ་དེ་ཅི་ནས། བྱས་ཙང་ང་རྒྱལ་ལ་འོ་ད་མི་ཤེས་ཡ་དེ་རེད་མང་པོ་པི་ཀའི་གྲངས་ཀ་བྱས་ནས། ཁམས་ཀྱི་རབ་དབྱེ་འདྲ་པོ་དང། རབ་དབྱེ་ལ་དམིགས་ནས་རང་གི་མི་ཤེས་པའི་རྣམ་གྲངས་བསམ་ནས། རེ་ཞིག་རང་གི་སྤྱི་བོ་ནས་རྐང་པའི་བར་རེ་རེ་ལའང་ཕྱི་ནང་གི་གནས་ལུགས་ཇི་ཡོད་རང་གིས་མི་ཤེས་པ་ཤིན་ཏུ་མང་པོ་ཡོད་པ་གཞན་ཕར་བཞག་ནས་ཨ་ལ་སོ་སོ་ལུས་ཀྱི་སྤྱི་གཙུག་ནས་རྐང་མཐིལ་གྱི་བར་ནང་ལོགས་ལ་གི་གནས་སྟངས་འདྲ་པོ་མ་ཤེས་པ་ག་ཚོད་འདུག་སོ་སོ་ལུས་ལ་མ་ཤེས་པ་མང་པོ་ཡོད་རེད་བོ་རོ་ད་ཇི་ལྟ་འོ་དེ་བསམ་བློ་བཏང་ནས་མང་པོ་ཡོད་པ་ལ་བསམས་ནས་ང་རྒྱལ་གཅོག་དགོས་ད་འདི་ཚོ་འདོད་ཆགས་ཞེ་སྡང། འདི་ནི་ང་རྒྱལ། འདི་ནི་དེ་བྱས། ད་མ་རིག་པ། མ་རིག་པ་ནི་སྤྱིར་མ་རིག་ཅེས་པ་དེ། མཐོང་མ་མཐོང་རིག་མ་རིག་ཟེར་བ་ལྟར། སྤྱིར་བཏང་དེ་རེད་བ་དང་རིག་ཟེར་དེ་ར་གི་གུ་རི་ག་རིག་ཟེར་ཡང་འཇུག་ཡོད་མ་རེད་བ། རིག་ཟེར་མཐོང་སོང་ཟེར་ཡ་ཧ་གོ་སོང་ཟེར་ཡ་རིག་མ་སོང་ཟེར་ཧ་གོ་མ་སོང་ཟེར་ཤེས་མི་ཤེས་ཟེར་རྟོགས་མ།

མ་རིག། མ་རིག་པ། མ་མཐོང་བ། མི་ཤེས་པ། མི་གསལ་བ་སོགས་ཏེ། དཔེར་ན་མིག་བཙུམས་པ་ལྟ་བུའི་ནག་འཐོམ་མེ་བའམ། མིག་འདུག་སེ་བཙུམས་བཞག་ན་ཉི་མ་ཤར་བསྡད་ཡོད་ནའི་འདུག་སེ་བཙུམས་བཞག་ན་ནག་ཁུང་ལ་ཇི་བཞིན་ནག་འཐོམ་འདུག་རོ་བ་ལྟ་བུ་སྟེ། ནག་འཐོམ་མེ་བའམ།

ཉོན་མོངས་པ་གང་ག་འཁོར་བའི་རྩ་བ་རེད་ཟེར་ཚུལ་གསུང་གི་ཡོད་མ་རེད་བ་འཁོར་བའི་རྩ་བ་ཉོན་མོངས་པ་རེད་ཉོན་མོངས་པ་ནང་ནས་རྩ་བ་དེ་མ་རིག་པ་རེད། འདི་ནི་ཉོན་མོངས་པ་ཐམས་ཅད་ཀྱི་རྩ་བ་ཡིན། དེ་ཡང། ཨ་ནི། ད་མ་རིག་པ་ཟེར་དེ་ལ། འཇིག་ལྟ་དང་མ་རིག་པ་གཅིག་ཏུ་བཞེད་པའི་ལུགས་ལྟར་ན། འཇིག་ལྟ་དང་མ་རིག་པ། ད་འཇིག་ལྟ་ཁོ་རང་མ་རིག་པ་ལ་བཞེད་པའི་ལུགས་གཅིག་རོ། དང།

དཔེར་ན་འདི་རེད་ཐག་པ་ལ་སྦྲུལ་ལོ་སྙམ་དུ་འཁྲུལ་བ་ལྟ་བུ་སྟེ་འཇིག་ལྟ་བྱེད། གནས་ལུགས་ལ་དཔེར་ན་ཐག་པའི་གནས་ལུགས་ཟེར་བ་དག་ལ་འཁྲུལ་བ་ལྟ་བུ། དཔེར་ན་ཐག་པ་ལ་སྦྲུལ་རེད་བསམས་ནས་འཁྲུལ་འཁྲུལ་ཡ་ཡོད་རེད་བ་དང་ས་རུབ་མ་རུབ་ཅིག་ལ་རེད་བ་མཐོང་ལ་མ་མཐོང་ལ་ཁ་ཐུག་ཅིག་ལ་ཐག་པ་ཁྲ་ཁྲ་ཅིག་འདུག་སེ་བཞག་བཞག་ཡོད་ན། ཧོབ་དེ་ག་ལེར་ཕྱིན་པའི་སྒང་ལ་ཨོ་དེ་སྦྲུལ་འདུག་བསམ་ཡ་ཅིག་འོང་རེད་བ་དང་ཐག་པ་ལ་སྦྲུལ་དུ་འཁྲུལ་ཡ།

ས་རུ་མ་རུ་ན་ནག་ཚུགས་ཚུགས་ཀྱིས་སླེབས་ཡོང་རོགས་དང་དེ་འབྲེལ་གྱི་ཁ་ཐུག་རེ་བ་དང་པོའི་ཉི་མ་ཡང་ཤ་ཡག་པོ་དཔེ་གསལ་པོ་ཡོད་ན་ཐག་ཁྲ་ལ་ཐག་པ་ཁྲ་བ་ལ་འབྲུ་བའི་ཕྲུ་གུ་མ་རུ་བ་དང་ས་རུ་མ་རུ་འོག་ཏུ་ཟིན་ཡིན་ཙང། མུན་པའི་འགྲེལ་པའི་རེ་བ་དང་མུན་པའི་འགྲེལ་པ་ཡིན་དུ་རྒྱུ་འདྲ་པོ་དེ་རེད། མུན་པའི་འགྲེལ་པའི་སྤྱན་བྱེད་ནི་ཨ་ན་ཐག་པ་ལ་འབྲུའི་སྣང་རེད། དེ་ཡིན་ཙང།

འདི་ནས། བདེན་པར་གྲུབ་པ་རོ་དང་ང། བདེན་པར་གྲུབ་པ་འཛིན་གྱི་ཡོག་རེད། དེ་འཛིན་མཁན་དེ། མ་རིག་པའི་གི་ལས། རོ་དང་མ་རིག་པའི་དབང་གིས། གནས་ལུགས་ལ་རྨོངས་པའི་མ་རིག་པ། དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པའི་དབང་གིས། ང་དེ་བདག་ཏུ་གྲུབ་པར།

ཐེ་ཚོམ་ནི་བདེན་བཞི་དང་དཀོན་མཆོག་དང་ལས་འབྲས་སོགས་ལ་དམིགས་ནས་ཡོད་དམ་མེད་ཡིན་ནམ་མིན་སྙམ་པ་ལྟར་ཐེ་ཚོམ་ཟ་ཡ་དེ་དེ་ནི། དེ་རེད་རྩེ་གཉིས་པ་ཅན་དེ། རྩེ་གཉིས་པའི་རྣམ་པ་ཅན། བློ་རྩེ་གཉིས་པའི་རྣམ་པ་ཅན། དེ་ལ་དེ་ནི་བདེན་བཞི་ལ། བདེན་པ་བཞི། དཀོན་མཆོག་གསུམ། ལས་རྒྱུ་འབྲས།

ནམ་མཁའ་ལ་གཟུགས་སུ་བཀོད་པ་རེད་པ་ནམ་མཁའ་དེ་མ་རིག་པའི་གཟུགས་སུ་བཀོད་ནས་མཁའ་ལ་རབ་རྒྱུ་ཞིང་ངེས་པ་དོན་དུ་གཉེར་ལ་ལྷག་པར་འཚེ། ངེས་པ་བི་གའི་དོན་དུ་གཉེར་ལ་བས་ལྷག་པར་འཚེ། ཐར་པའི་སྲོག་ལ་རྒོལ་བའི་རྒོལ་བའི་གདུག་པ་ཅན་ཐེ་ཚོམ་ཤ་ཟའི་འཇིགས་པ་བསྐྱབ་ཏུ་གསོལ། ཐེ་ཚོམ་དེ་ཤ་ཟ་གི་བས་ཤ་ཟ། གནོད་པ་བྱེད་མཁན་གྱི་བས་ཤ་ཟ། དེ་ལ་བས་ཤ་དེ་རེད་ཐེ་ཚོམ་གྱི་ཤ་ཟའི། དེ། ཤ་ཟ་དེ། ཀུན་ཏུ་རྨོངས་པའི་བའི་མཁའ་ལ་རྒྱུ་ནས། ཨ་ནི་ཐར་པའི་སྲོག་འཕྲོག་པར་བྱེད་ཀྱི་རེད། ངེས་པ་དོན་གྱི་བའི་གནས་ལུགས་བའི་གི་དེ་ལ་ཨ་ནི་ལྷག་པར་བའི་གི་འཚེ་ནས་བའི་རོ་དང་གནས་ལུགས་བའི་མ་ངེས་པ། འོ་དེ་འདྲ་བྱས་ཐེ་ཚོམ་ཤ་ཟའི་འཇིགས་པ་བསྐྱབ་ཏུ་ཞེས་གསུངས་པ་ལྟ་བུ་ཡིན། ལས་འབྲས་ལ་ཐེ་ཚོམ་པས་ནི་མངོན་མཐོ་དང་བདེན་བཞི་ལ་ཐེ་ཚོམ་པས་ནི་ཐར་པ་ཐོབ་པའི་གེགས་བྱེད་པས་སྐྱོན་ཆེ། འདི་ཡན་ལ་ལྟ་མིན་ལྔར་འཇོག། ལྟ་བ་ལྔ་དང་ལྟ་མིན་ལྔ་ཟེར་རྒྱུ་རེད། འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ཐེ་ཚོམ་ཟེར་ལྟ་བ་མ་ཡིན་པས། འོ་ད་དེ་ནི། ལྔ། དེ་རེད། དྲུག་པ་དེ་ནི་ད་ལྟ་བ་རེད། དྲུག་པ་ལྟ་བ་ལ་ལྟ་བ་ཉོན་མོངས་ཅན་ལྔ་ལས། འཇིག་ལྟ་མཐའ་ལྟ་ལོག་ལྟ་ལྟ་བ་མཆོག་འཛིན་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་གྱི་ལྟ་བ་ཟེར་ལྔ་རེད་པ། དེ་ཡིན་ཚེ་ད་འཇིག་ལྟ་ནི། འཇིག་པའི་ཆོས་ཅན་ཕུང་པོའི་ཚོགས་པ་ལ་དམིགས་ནས། དེ་ནི་ང་དང་ང་ཡི་ཞེས་བདག་དང་བདག་གིར་ལྟ་བའི་ཤེས་རབ་ཉོན་མོངས་ཉོན་མོངས་པ་ཅན་ཏེ། འཇིག་ལྟ། ད་བའི་ཐལ་འགྱུར་བའི་འཇིག་ལྟ་ཉིད་མ་རིག་པ་ཡིན་པ། འཁོར་བའི་རྩ་བ། བདག་འཛིན་མ་རིག་པ། འཇིག་ལྟ། འོ་དེ་རེད། ད་འཇིག་ལྟ་དེ་ལ་ང་འཛིན་འཇིག་ལྟ་དང་ང་ཡི་བའི་འཇིག་ལྟ་ཟེར་གྱི་རེད། ང་འཛིན་འཇིག་ལྟ། འཇིག་ལྟ་ལྷན་སྐྱེས་ཟེར་གྱི་རེད། འཇིག་ལྟ་འཇིག་ལྟ་ཀུན་བརྟགས།

ལྔ་ཡོད་རེད་པ་ད། འཇིག་པའི་ཆོས་ཅན་གྱི་ཕུང་པོ་ལྔ་ཡོད་རེད་པ་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ཡོད་རེད་པ་ད། ཡིན་གཅིག་མིན་གཅིག་ཕུང་པོ་ལྔ་ཆ་ཚང་ཁྱབ་པ་ཡོད་པ་མ་རེད་དེ་ཡིན་ན་ཡང་ཕུང་པོའི་ཚོགས་པ་ལ་དམིགས་ནས་བཏགས་པའི་ང་གཅིག་ཡོད་རེད་པ་ད། དེ་འདྲའི་གི་ང་དེ། སྐྱེ་བ་ཐོག་མ་མེད་པ་ནས་ཡོང་བ་རེད་པ་ད་ང། གང་ཟག་བདག། ང་དང་གང་ཟག་འོ་ད།

བཏགས་པའི་ང། འོ་ད་དེ་ལ་དམིགས་ནས་བདག་ཏུ་གྲུབ་པར་འཛིན་པ། ང་ཡི་བའི། ང་ཡི་བ་ལ་དམིགས་ནས་བདག་ཏུ་གྲུབ་པར་འཛིན་པ་གསུང་མཁན་ཡོག་རེད། རེད་དེ། འཇིག་ལྟ་ལ་རང་རྒྱུད་ཀྱི་ང་ལ་དམིགས་དགོས་ཀྱི་ཡོད་ཙང་ང་ཡི་བའི་ཁྱད་པར་དུ་བྱས་པའི་ང་ལ་དམིགས་ནས་ང་བདག་ཏུ་གྲུབ་པར་འཛིན་པ། ཟེར་ནའི་རེད། འཇིག་པའི་ཆོས་ཅན་གྱི་ཕུང་པོའི་ཚོགས་པ་ལ། དམིགས་ནས་ང་དང་ང་ཡི་ཞེས་བདག་དང་བདག་གིར་ལྟ་བའི་ཤེས་རབ་ཉོན་མོངས་ཅན་ཉོན་མོངས་པ་ཅན་ཏེ་དཔེར་ན་རང་ལ་གཞན་གྱིས་བསྟོད་སྨད་སོགས་ཕན་གནོད་བྱས་པ་ན། ད་ཁོ་རང་མྱོང་ཐོག་གི་ཐོག་ནས་འཇིག་ལྟ་ཟེར་ཡ་དེ་གསུངས་བཤད་པ་ཡིན་ན་འདི་རེད། རང་ལ། དཔེར་ན་རང་ལ་གཞན་དག་ཅིག་གིས་པིཀ་ཡང་ན་པའི་བསྟོད་ར་ཞེ་པོ་ཅིག་བཏང་ནས་ཁྱོད་པིཀ་ཞེ་པོ་འཇོན་པོ་དང་མཁས་པ་དང་ད་ཁྱོད་མ་གཏོགས་མེད་པ་དང་ཞེ་པོ་ག་རེ་དང་ཅིག་ཟེར་ཡ་བསྟོད་ར་འདྲ་ཅིག་བཏང་སོང་ན།

རང་ལ་གཞན་གྱིས་བསྟོད་སྨད་སོགས་ཕན་གནོད་བྱས་པ་ན་ང་ལ་དེ་ལྟར་བྱས་པ་ཅི་ཞེས་བློ་ཕུགས་སུ་ལིང་ལིང་བ་ཞིག་ང་བི་གའི་ལིང་ལིང་འདྲ་བ་ཅིག་ང་ཁྲོབ་ཁྲོབ་བ་འདྲ་བ་ཅིག་རེད་བ་ད་ང་སིལ་བེ་གའི་རྡོག་རྡོག་འདྲ་བ་ཅིག་ཤུགས་ཆེན་པོ་འདྲ་ཞིག་བློའི་ཕུགས་དེ་ལ་བི་གའི་ཡོང་བ་དེ་དེ་ལྟར་དུ་ཡོང་བ།

ད་གཞན་གྱིས་སྐྱོན་བརྗོད་ཆེན་པོ་འདྲ་ཞིག་སོ་སོར་བྱས་ཡོང་ཡ་འདྲ་བ་དང། སོ་སོས་ཡང་ན་པའི་བསྟོད་ར་ཞེ་པོ་ཅིག་བཏང་ཡ་འདྲ་བ་དང་ཡང་ན་སོ་སོས་པི་ཀའི་གཡང་ལ་མར་ཟགས་འགྲོ་འདྲ་ཅིག་ང་ཟགས་འགྲོ་གི་འདུག་བསམ་ཡ་དེའི་ཁ་ཐུག་ད་བར་ལ་ཨ་ནི་ང་གི་འཛིན་སྟངས་ངར་འཛིན་གྱི་འཛིན་སྟངས་དེ་རྩད་ཆོད་ནས། དེའི་ཁ་ཐུག་གི་འཛིན་སྟངས་ག་འདྲས་ཅིག་འདུག་ངར་འཛིན་འཇིག་ལྟ་གི་འདུག་ད་འོ་དེ་རེད། དེ་ནི་ཉེས་པའི་རྩ་བ་ཡིན་ཟེར་འཇིག་ལྟ་འདི་སྲོག་ཆགས་གྲོག་སྦུར་ཡན་ཆད་ལ་ཡོད། འཇིག་ལྟ་ཟེར་ཡ་དེ་སྲོག་ཆགས་གྲོག་སྦུར་འབུ་སྲིན་གང་ག་ལ་ཡོག་རེད། རེད་བ་ད་འཁོར་བའི་རྩ་བ་ཡིན་ཙང་རེད་བ་ད་འཁོར་བ་པ་གང་ག་གི་རྒྱུད་ལ་ཡོད་དགོས་བྱེད་ཀྱི་རེད་བ་ད། དཔེར་ན་འབུ་འགྲོ་བའི་སྣ་དཔེར་ན་འབུ་གྲོག་མ་འདྲ་པོ་ཅིག་འགྲོ་རྒྱུག་འགྲོ་གི་འདུག་ན་མགོ་དེ་རྩྭ་ཐུར་འདྲ་པོ་ཅིག་བཙུགས་ཞོག་ད་མདུན་དེ་རེད་བ་ད་འགྲོ་ས་གི་མདུན་ཏག་ཏག་དེ་ལ་རྩྭ་ཐུར་ཅིག་བཙུགས་ཞོག་ད་དེ་མ་ཐག་ང་ཅིག་བྱེད་འགྲོ་འོ་སྙམ་དུ་སྐྲག་ནས་འཁུམས་ཏེ། ཤི་བ་ལྟར་བཅོས། འབུ་དང། འབུ་ཚོ་བྱེད་ཀྱི་འདུག་བ། འབུ་གྲོག་མ་འདྲ་བ་དང་སྡོམ་ཐག་འདྲ་བ་དེ་ཚོ་ཏོག་ཙམ་ཅིག་རེག་པ་ན་འདི་འདྲ་བྱེད་འགྲོ་བ་དེ་ག་རེ་བསམ་གྱི་ཡོད་རེད་ཟེར་ན་ང་ཅིག་བྱེད་འགྲོ་བསམ་ཡ་ང་བསད་དེ་ཁོ་རང་ཚོ་ལ་ཡོག་རེད། འོ་ན་ང་བསད་ཅིག། རྩྭ་ཐུར་བཙུགས་ནས་དེ་མ་ཐག་པ་ང་ཅིག་བྱེད་འགྲོ་སྙམ་དུ་སྐྲག་ནས་འཁུམས་ཏེ་འཆི་བ་ལྟར་བཅོས། རེ་ཞིག་ནས་ཁ་ཚུར་དུ་ལོག་སྟེ་བྲོས་ཡོང་བ་དེ་འཇིག་ལྟས་བྱས་པ་རེད་གསུངས། ད་དཔྱད་སྒོམ་བྱས་ནས་འདུག་ཟེར་དཔྱད་སྒོམ་བྱས་ནས་འཇིག་ལྟ་ཟེར་ཡ་ད་ག་འདྲ་ཅིག་རེད་ཤག་དཔེ་ཆ་ནང་ལ་གསུང་བཤད་ཡ་ད་བི་ཀའི་མཚན་ཉིད་དཔེ་ཆ་ནང་གསུང་བཤད་ཡ་ད་རང་རྒྱུད་ཀྱི་དམིགས་པ་རང་རྒྱུད་ཀྱི་ང་ལ་དམིགས་ནས་ང་བདག་ཏུ་གྲུབ་པར་འཛིན་པ་ཟེར་ཡ་རེད་པ་ད་གསུང་ཡ་ད་རེད་པ་ད་ད་དེ་ངོ་འཕྲོད་དགོས་ཀྱི་ཡོད་རེད་སོ་སོའི་སེམས་ཀྱི་ཐོག་ནས་དེ་ཏག་ཏག་ཡོང་གི་འདུག་གས་རང་རྒྱུད་ཀྱི་ང་ལ་དམིགས་ནས་ང་དེ་བི་ཀའི་བདེན་པར་གྲུབ་པ་འདྲ་པོ་ཅིག། ང་དེ་བི་ཀའི་ཁྲག་མདོག་ག་བ་རུ་བྱེད། ང་དེ་ཧུར་མདོག་ག་བ་རུ་བྱེད། ང་བི་ཀའི་ལིང་ལིང་པོ་འདྲ་བ་ཤུགས་ཆེན་པོ་འདྲ་བ་བྱེད། འོ་ད། ང་དེ་བི་ཀའི་ཤུགས་ཆེན་པོ་འདྲ་བ་ཡིན་པ་ཅིག་བསམ་བློ་འཁོར་གི་ཡོད་རེད། གང་ག་ན་ནས་ཅིག་ཚུ་དོན་ཡོད་ཉེན་རེ་ཞིག་ང་ང་འགྲོ་གི་ཡིན་ཟེར་འོ་ད་ང་འགྲོ་གི་ཡིན་ཟེར་ཤུགས་ཆེན་པོ་འདྲ་བ་ཅིག་ཚུ། དེ་དུས་བི་ཀའི་ང་དེ་བདེན་པར་གྲུབ་པ་བཟུང་གོ་ད་དུང་ད་ང་དེ་སུ་གང་ལ་མ་བརྟེན་པ། ང་དེ་ཕར་མིང་གིས་བཏགས་པ་ཙམ་མ་ཡིན་པ།

འཇིག་ཚོགས་ལ་ལྟ་བ། འཇིག་པའི་ཆོས་ཅན་གྱི་ཕུང་པོའི་ཚོགས་པ་ལ་ལྟ་བ། ཕུང་པོའི་ཚོགས་པ་ལ་ལྟ་བ། འཇིག་ལྟ་བྱེད་མཐར་ལྟ་ནི། ད་མཐར་ལྟ་བ་དེ་རེད་པ་ད་ཏོག་ཙ་ལས་སླ་ག་རེད་ངོས་ཟིན་ཡ། འཇིག་ལྟ་དེ་ངོས་ཟིན་སོང་ན། འཇིག་ལྟས་གང་བཟུང་བའི་ང་དེ་ཉིད།

འཇིག་ལྟས་གང་བཟུང་བའི་ང་དེ་ཉིད་རྟག་བརྟན་ཐེར་ཟུག་པའམ་བདེན་གྲུབ་སོགས་སུ་ལྟ་བའམ་ཤི་ནས་ང་དེ་ཉིད་རྒྱུན་ཆད་པར་ལྟ་བ་སོགས་ཏེ་འདི་ནི་གཙོ་བོ་ཕྱི་རོལ་པ་དག་ལ་ཡོད་མོད་རང་ཅག་གིས་ཀྱང་བདེན་གྲུབ་དང་ཅང་མེད་དུ་ལྟ་བ་སོགས་ཡོད་དོ། རེད་པ་ད་ང་ཚོས་ང་ལ་དམིགས་ནས་ང་བདེན་པར་གྲུབ་པ། རྟག་པར་ལྟ་བ་འདྲ་བོ་ཅིག་རེད་པ། རྟག་མཐའ། དེ་ནི།

དེ་དག་གང་ལ་བརྟེན་ནས་འབྱུང་བའི་ལྟ་བ་པོའི་ཕུང་པོ་ལ་དམིགས་ནས་དེ་ནི་མཆོག་ཏུ་འཛིན་པའི་ཤེས་རབ་ཉོན་མོངས་ཅན་ཡིན་ནོ། ལྟ་བ་མཆོག་འཛིན། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་ནི། ད་བསམ་པ་དམན་པ་ངན་འགྲོའི་བརྟུལ་ཞུགས་མི་འདོར་བའི་ཡི་དམ་འཆའ་བ་བསྲུང་བ་ནི་ཚུལ་ཁྲིམས། སྦྱོར་བ་དམན་པ་དེ་འདྲའི་བརྟུལ་ཞུགས་སྦྱོར་བ་དེ་ལ་མཆོག་ཏུ་འཛིན་པ་ནི་བརྟུལ་ཞུགས་མཆོག་འཛིན་དུ་འཇོག།

བསྡད་ཡ་འདྲ་པོ་དང་ད་དེ་ཚུལ་ཁྲིམས་སྲུང་གི་ཡོད་བསམས། ཡང་མེད་ན་མེ་ཡི་ནང་ལ་བི་ཀི་མཆོང་ཡ་འདྲ་པོ་དང། མདུང་རྩེའི་སྒང་ལ་སོ་སོ་མཆོང་ཡ་འདྲ་པོ། དེ་ཚོ་བི་ཀི་ཐར་ལམ་ཡིན་བསམ་ནས་ཐར་པའི་ལམ་ཡིན་བསམ་པ་འདྲ་པོ་ད། ད་ཡང་དེ་ནི་གཡང་གཞིའི་བྱ་བའི་བརྟུལ་ཞུགས་སོགས་ལ་མཆོག་ཏུ་འཛིན་པ་དང། པགས་པ་གོན་ཡ་འདྲ་བོ་དང་འགྲོགས། མི་ལྤགས་ཀྱི་གཡང་གཞི་ཟེར་རྒྱུ་འདྲ་བོ་དང་པགས་པ་གོན་ཡ་འདྲ་བོ་སྟེ་འགྲིག་གི་དེ་ནས་བརྟུལ་ཞུགས་དང་སྤྱོད་པ་བྱས་ཡ་དེ་ལ་མཆོག་ཏུ་འཛིན་པ་དང། ཡང་འགའ་ཞིག་གིས་མངོན་ཤེས་ཕྲ་མོའི་སྟེང་ནས་སྐྱེ་བ་སྔ་མ་དེ་ཉིད་འགའ་ཞིག་གིས་སོ་སོ་སྐྱེ་བ་སྔ་མ་དེ་ཁྱི་ཡིན་པར་ཧ་གོ། དེ་དང་སྐྱེ་བ་སྔ་མ་ཁྱི་བྱས་ནས་ཁྱི་གི་སྤྱོད་པ་བྱས་པ་ཡིན་ན་དེའི་རྗེས་མ་དེ་ལ་མི་ལ་སྐྱེ་གི་ཡོད་ས་རེད་བསམ། ད་སོ་སོའི་སྐྱེ་བ་རྗེས་མ་མི་ལ་སྐྱེ་ཡག་གི་དོན་དག་ལ་ད་ལྟ་ཁྱི་གི་ལད་ཟློས་བྱས་ནས། རྐང་ལག་བཞི་བཙུགས་འགྲོ་ཡག་འདྲ་བ་དང་ཨ་ནི་ཟུག་ཡག་འདྲ་བ་ཨོ་ཨོ་ཨོ་ཟེར་འོ་འདྲ་བ་དང་དེ་ག་རེ་ཟེར་ན་སྐྱེ་བ་སྔ་མ་ཁྱི་བྱས་ནས་ད་ལྟ་མི་ལ་སྐྱེས་པ་རེད་བྱས་པ་རེད། དེ་ཡིན་དུས་སྐྱེ་བ་རྗེས་མ་མི་ལ་སྐྱེ་དགོས་ན་ད་ལྟ་ཁྱི་གི་ལད་ཟློས་བྱེད་དགོས་རེད་བསམ། འོ་ད། འདི་ནི། དེ་སྲུང་བའི་ཚུལ་ཁྲིམས་ངན་པ་དེ། དེ་དག་གྲོལ་བྱེད་ཀྱི་རྒྱུའི་གཙོ་བོར་འཛིན་པ་ལྟ་བུའོ། ད་དེ། ཚུལ་ཁྲིམས། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་ཟེར་བ་དེ་རེད། ད་དེ་བ་ཚ་ལ་དེ་ཀུན་སངས་ཏེ་བྱ་ན།

བདེན་བཞི་དང་དཀོན་མཆོག་ལས་འབྲས་སོགས་མེད་པར་ལྟ་བ་གཙོ་བོ་དང། གཞན་ཡང་དེ་ནི་མེད་པ་ལ་ཡོད་པར་སྒྲོ་འདོགས་པ་དང། དེ་ནི་ཡོད་པ་ལ་མེད་པར་ལྟ་བ་ཆད་ལྟ་ཀུན་འདུས་དེ་གཉིས་ལས། ལྟ་ཧྲིལ་པོ་པ།

ཀུན་མཁྱེན་འཇམ་དབྱངས་བཞད་པའི་གྲུབ་མཐའི་རྩ་བ་ལས། མ་ཞི་ཉ་དང་རུས་སྦལ་ཕག་རྒོད་དང། མི་ཡི་སེང་གེ་མི་ཐུང་དགའ་བྱེད་གཉིས། དགའ་བྱེད་གཉིས་ཡོད་རེད་པ་ད་དགའ་བྱེད་གཉིས་དེ། གཉིས་ནི་རྒྱལ་པོ་ཤིང་རྟ་བཅུ་པའི་བུ་ར་མ། ཤིང་རྟ་བཅུ་པའི་བུ་ར་མ་ན་དགའ་བྱེད་དེ་དང།

དབང་ཕྱུག་གིས་བྱས་པ་སོགས་སུ་མོས་པས། དེ་དག་གིས་མ་བྱས་པ་ལ་བྱས་པར་འདོད་པའི་སྒྲོ་བཏགས་ནི། འདི་ནི་ལོག་པར་ལྟ་བ་དང་སྐུར་བ་བཏབ་པའོ། གོང་གི་དེ་ནི་ལྟ་མིན་ལྔ་དང། ལྟ་མིན་ལྔ་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ། ཐེ་ཚོམ་ཟེར་གྱི་རེད། ལྟ་མིན་ལྔ་དང་དེའི་སྟེང་དུ་དེ་ནི་ལྟ་བ་ལྔ། འཇིག་ལྟ་མཐར་ལྟ་ལོག་ལྟ།

ལུས་ལ་ལུས་དབང་ཇི་བཞིན་དུ་ཟེར་དེ་རེད། ལུས་ལ་ལུས་ཀྱི་དབང་པོ། མིག་ལ་སོགས་པའི་དེ་ནས་དབང་པོ་གཞན་རྣམས་ལ་ཁྱབ་ཅིང། དེ་དག་གི་རྟེན་དུ་གནས་ལ་དེ་མེད་ན། དབང་པོ་གཞན་རྣམས་ཀྱང་མི་གནས་པ། ཇི་ལྟ་བ་བཞིན་དུ། རྟེན་ཅིང་འབྲེལ་བར་འབྱུང་བར། ནས་འབྱུང་བ་རང་བཞིན་གྱིས་གྲུབ་པས་སྟོང་པ་ལ་བདེན་པར་ཞེན་པའི་གཏི་མུག། ཉོན་མོངས་ཅན་གྱི་མ་རིག་པ་ནི། ད་གཏི་མུག་མ་རིག་པ་རེད་པ་ད་གཏི་མུག་ཉོན་མོངས་ཅན་གྱི་མ་རིག་པ་ནི་ཆགས་སྡང་ལ་སོགས་པའི་ཉོན་མོངས་ཀུན་ལ་ཁྱབ་ཅིང་གནས་པར་འགྱུར་ཏེ། ད་ལུས་ལ་ལུས་ཀྱི་དབང་པོ་རྣམས་དག་གི། དེ་ཡིན་པ་རེད། ལུས་ཀྱི་དབང་པོ་དེ་ལུས་ཀུན་ལ་ཁྱབ་པ་ནང་ལྟར། དེ་ནི་བི་གའི་གཏི་མུག་གིས་དེ་ནི་ཆགས་སྡང་ལ་སོགས་པ་ཉོན་མོངས་པ་ཀུན་ལ་ཁྱབ་ཅིང་གནས་པར་འགྱུར་ཏེ། གཏི་མུག་གིས་བཏགས་པའི་དངོས་པོ་རང་བཞིན་གྱིས་གྲུབ་པའི་ཡིད་དུ་འོང་བ་དང་མི་འོང་བར་ཞེན་ནས་གཏི་མུག་གི་དབང་གིས་ཡིད་དུ་འོང་བ་དང་ཡིད་དུ་མི་འོང་བ།

གསུངས་པ་ལྟར་གཏི་མུག་གིས་ཉོན་མོངས་གཞན་ཐམས་ཅད་ལ་ཁྱབ་ཅིང་རྒྱུ་བྱེད་པས་དེ་ནི་ངོས་འཛིན་དཀའ་བས་འོག་ཏུ་འཆད་གསུངས། གཏི་མུག་ཟེར་དེ་ཉོན་མོངས་ཐམས་ཅད་ལ་ཁྱབ་དེ་ཡི་རྒྱུ་བྱེད་ཀྱི་རེད། གཏི་མུག་ཟེར་དེ་ངོས་འཛིན་ཡ་དེ། ཞེ་དྲག་གི་དཀའ་ལས་ཁག་པོ་ཡོད་རེད།

ཨ་ནི། དེ་ཀའི་བདག་འཛིན་དང། བདག་འཛིན་དང་དེ་ནི་འཇིག་ལྟ་ལས་འབྱུང་བའི་ཕྱིར། སྡུག་བསྔལ་དང་ལས་ཉོན་ཐམས་ཅད་ཀྱི་རྩ་བ་འཇིག་ལྟ་མ་རིག་པ་གཅིག་ཏུ་བཞེད་པ་ལྟར་ན་འཇིག་ལྟ་ལས་བྱུང་ལ། མི་བཞེད་པའི་ལུགས་ལ་མ་རིག་པ་ཉིད་གཙོ་བོའོ། མ་རིག་པ་ཉིད་དེ་ནི་གཙོ་བོ་ཞེས།

ཁོ་རང་གི་ངོས་ནས་ང་ཟེར་ཡ་ཞིག་ཚུར་ཡོད་བསྡད་པའི་བཟོ་འོ་འདྲ་ཞིག་གོ་དེ། བློ་ཕུགས་སུ་བཞག་པ་དེ་དེ་ཉིད་དེ་དེ་ཡོད་པས་དེ་ཉིད་ལ་བདག་ཏུ་བཟུང་སྟེ་ལོངས་སྤྱོད་པ་པོ་ཤར། དེ་ཡོད་པས་ང་ལ་སྲེད། གཞན་ལ་སྡང་བ་སྐྱེས་ཏེ་ཕན་བཏགས་པ་ལ་དེ་ནི་འདོད་ཆགས། ད་བདག་འཛིན་གྱི་དབང་གིས་རེ་བ་དང

ཀྱི། འཇིག་ལྟ་གི་སྣང་ཚུལ་ལྟར་དུ་ང་དེ། ཡོད་པ་མ་རེད་པ་དང། འཇིག་ལྟ་གི་སྣང་ཚུལ་ལྟར་གྱི་ང་དེ། ང་རང་ངོས་ནས་གྲུབ་བསྡད་པ་ཅིག་རེད། ང་རང་ངོས་ནས་གྲུབ་པའི་ཡོད་ན་གལ་སྲིད་ང་རང་ངོས་ནས་གྲུབ་པའི་ཡོད་ན་དངོས་གནས་ང་ལ་བི་གའི་ཕན་བཏགས་ན་ཅིག་དགའ་པོ་ཡོང་དགོས་ཡ་འདྲ་བ་ར་ཅིག་ང་ལ་གནོད་པ་བྱེད་ཡོང་དུས་དངོས་གནས་ཀྱི་ཅིག་གནོད་ཡོང་བའི་ངང་བི་གའི་སྡུག་དགོས་ཡ་འདྲ་བ་ཅིག་རེད་དེ། ངག། འཇིག་ལྟའི་སྣང་ཚུལ་ནང་ལྟར་གྱི་ང་རང་ངོས་ནས་ཡོད་མ་རེད། སྣང་བ་ལྟར་དུ་མ་གྲུབ་པ་ཡིན་ཙང། ང་ལ་གནོད་པ་བྱས་ནས་ཆགས་དགོས་དོན་རེ་བྱས་ཡོད་མ་རེད། ང་ལ་འདི་ནི་གནོད་པ་བྱས་པ་ཡིན་ནས་དེ་ལ་སྡང་དགོས་ཡ་རེ་བྱས་མེད་པ་རེད། དེ་ཙམ་རྩ་བ་རེད་དེ། གནོད་པ་བྱེད་མཁན་ལ་ཁོང་ཁྲོ། དེ་ནས་བར་མ་ལ་གཏི་མུག་སྐྱེ་བའི་ཕྱིར། རྣམ་འགྲེལ་ལས་བདག་ཡོད་ན་ནི་གཞན་དུ་ཤེས། བདག་གཞན་ཆ་ལས་འཛིན་དང་སྡང། འདི་དག་དང་ནི་ཡོངས་འབྲེལ་ལས། ཉེས་པ་ཐམས་ཅད་འབྱུང་བར་འགྱུར་ཞེས་དང། འཇུག་པ་ལས་ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ་ལྟ་ལས་བྱུང་བར་བློ་ཡིས་མཐོང་གྱུར་ཏེ་བདག་ནི་འདི་ཡི་ཡུལ་དུ་རྟོགས་བྱས་ཏེ་རྣལ་འབྱོར་པ་ཡིས་བདག་ནི་འགོག་པར་བྱེད། ཉོན་མོངས་པའི་སྐྱོན་མ་ལུས་པ་དེ་འཇིག་ཚོགས་ལ་ལྟ་བ་འཇིག་ལྟ་ལས་ཡོང་གི་ཡོད་རེད། འཇིག་ལྟ་མ་རིག་པ་ལས། དེ་སོ་སོས་ཧ་གོ་བ་བྱས་ནས། ཧ་གོ་བ་བྱས་ནས་འཇིག་ལྟ་མ་རིག་པ་ལས་ཡོང་གི་ཡོད་པ་དེ། ཧ་གོ་བ་བྱས་ནས་བློ་ཡིས་མཐོང་གྱུར་ཅིང། བདག་ནི་འདི་ཡི་ཡུལ་དུ་རྟོགས། བདག་ཟེར་དེ། གི་འཇིག་ལྟ་མ་རིག་པའི་ཟེར་ནས་རེད་གང་བྱས་པའི་གི་དེ་ཡི་གི་ཡུལ་དམིགས་ཡུལ་འདྲ་པོ་གཅིག་ཏུ་རྟོགས་བྱས་ཏེ་རྣལ་འབྱོར་པ་ཡིས་བདག་འགོག་པར་བྱེད། བདག་ནི་འདི་ཡི་ཡུལ་དུ་རྟོགས་བྱས་ཟེར་ཡའི་གི་བདག་དེ་བདག་དང་ང་དང་གང་ཟག་ཟེར་ཡའི་གི་བདག་དེ་བྱེད། ཐོག་མ་མེད་པ་ནས་ཡོང་བྱས་པ་ཕྱི་མར་འགྲོ་མཁན་ང་ང་ཟེར་ཡ་དེ་བྱེད། ང་དེ་ལ་འཇིག་ལྟ་གི་བའི་ང་དེ་དམིགས་ཡུལ་དུ་བྱས་ནས་ཨ་ནི་བདག།

ང་རང་བཞིན་གྱིས་གྲུབ་པ་དེ་བཀག། ང་བདག་ཏུ་གྲུབ་པ་དེ་འགོག་དགོས་རེད། ང་བདག་ཏུ་གྲུབ་པར་འཛིན་ཡ་དེ་མ་འགོག་ན། ད་གང་བྱེད་པི་ཀའི་བདག་ཏུ་གྲུབ་པར་འཛིན་པའི་འཛིན་པ། ད་འཇིག་ལྟ། དེ་བཀག་དགོས་ཡོད་རེད། རེད་དེ། དེ་མ་བཀག་ན་དེ་དེ་ནི་པི་ཀའི། ཨ་ནི། པི་ཀའི། ཆགས་པ་དང་ཆགས་སྡང་ལ་སོགས་པ་དེ་ཚོ་སྒང་ག་དེ་ག་ལས་ཡོང་གི་ཡོད་རེད། བ་དང། དེ་ཡིན་ན་རྣལ་འབྱོར་པ་ཡིས་བདག་ནི་འགོག་པར་བྱེད་ཅེས་དང། དེ་ནས་དང་པོ་ང་ཞེས་བདག་ལ་ཞེན་གྱུར་ཅིང་ཟེར་དང་ང་ཟེར་ནས། བ་དང། འཁོར་བའི་རྩ་བ་ཟེར་དང་དང་པོ་བ་དང། རྩ་བ། འཁོར་བའི་རྩ་བ་ཐོག་མེད་མ་རིག་པ། དེ་ཀའི་དང་པོ་ང་ཞེས་བདག་ལ་ཞེན་ཟེར་ང། ཞེན་སྟངས་དེ་ང་རང་བཞིན་གྱིས་གྲུབ་པར་ཞེན་གྱི་རེད་བ་དང། ང་ལ་ང་ཟེར་ན་འགྲིག་གི་རེད་པ་དང་ང་རེད་པ་དང། ང་དང། ང་རེད་གང་ཟག་རེད་བདག་རེད། ཡིན་ན་ཡང་ང་རང་ངོས་ནས་གྲུབ་པ་ཡོད་རེད་པས་ཟེར་ན་ང་རང་ངོས་ནས་གྲུབ་ཡོད་མ་རེད། ང་ཟེར་ཡ་དེ་ག་བར་འདུག།

རྐང་པ་མི་ན་བ་དེ་སོ་སོ་བཟོ་དགོས་པ་དང་མ་གཏོགས་རྐང་པ་ངའི་མ་རེད། རྐང་པ་ན་ན་ན་ཟེར་ཡ་ཅིག་མི་འདུག་བ་དང། རྐང་པ་ན་ན་ན་རྐང་པ་ཁོ་ད་ང་མ་རེད་བ་བསམ་བ། དེ་མ་རེད་བ་དེ་ཡིན་ན་ཡང་འབྲེལ་བ་འདྲ་ཅིག་ད་ཡོད་རེད་དེ། རྐང་པ་དེ་ང་མ་རེད་བ། དེ་ཡིན་ན་རྐང་པ་ང་ཡིན་མགོ་ང་ཡིན་དེ་ནས་ཨམ་ཆོག་ང་ཡིན་ང་མང་པོ་ཞེ་པོ་ཅིག་བྱ་དགོས། ཀྱི་རེད་ཨ་ནི་ཁ་ལག་ཟ་རྒྱུའི་པི་ཀའི་ཕོར་པ་མང་པོ་ཞིག་སྒྲིག་དགོས་ཀྱི་རེད་བ་སྙམ་དུས་རེད་བ་དང་མ་གཏོགས་ཕོར་པ་གཅིག་ནང་ལ་འཚང་ཁ་རྒྱག་དེ་རེད་བ་དེ་ང་མང་པོ་དེ་གི་ཟ་དུས་རེད་བ་དང། མི་གཅིག་གི་ཁ་ལག་གིས་འདང་གི་མ་རེད་བ་དེ་ང་མང་པོ་དེ། གཞན་པ་ཚོའི་གྲོད་ཁོག་ཆུང་ཆུང་འདྲ་ཅིག་ཡོད་ན་མ་གཏོགས། བྱས་ཙང་ང་མ་རེད་སོ་སོའི་ལུས་དེ་སོ་སོ་མ་རེད། ད་སོ་སོའི་སེམས་དེ་སོ་སོ་མ་རེད་བ།

ངའི་སེམས་ཟེར་གྱི་འདུག་མ་གཏོགས་ང་སེམས་ཟེར་གྱི་མི་འདུག་ང་སེམས། ངའི་སེམས་ངའི་ལུས་ཟེར་བདག་པོ་དེ་ང་རེད་བ་སོ་སོ་རེད་སེམས་ཀྱི་སོ་སོ་སེམས་ཀྱི་བདག་པོ་དེ་སོ་སོ་རེད་མ་གཏོགས་སོ་སོ་སེམས་ཁོ་རང་སོ་སོ་རེད་འགྲོ་གི་མ་རེད་བ་ད། བྱས་ཙང་ང་ཡི་སེམས་ང་ཡི་ལུས་ཟེར་གྱི་ང་ལོགས་ག་འདུག་བ་ང་ཡི་སེམས་ང་ཡི་ལུས།